ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གིས། བྱང་ཆུབ་ལམ་སྒྲོན་གྱི་གཞུང་མཛད་པ་པོ་མཉམ་མེད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་བོད་ལ་གདན་འདྲེན་ཞུ་སྟངས་དང་དེ་བཞིན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་བོད་དུ་བྱང་ཆུབ་ལམ་སྒྲོན་མཛད་པའི་སྐོར་ངོ་སྤྲོད་གནང་བ་ཞིག་གཤམ་དུ་གསན་གྱི་རེད།

བརྒྱ་ཕྲག་བདུན་པའི་ནང་ལ་བརྒྱ་ཕྲག་བརྒྱད་པའི་ནང་ལ་ལྷག་པར་དུ་བརྒྱ་ཕྲག་བརྒྱད་པའི་ནང་ལ Acharya Shantarakshit སློབ་དཔོན་ཞི་བ་འཚོ་སློབ་དཔོན་པདྨ་འབྱུང་གནས་ཁོང་རྣམ་ཚོ་བོད་ལ་ཕེབས་ནས་སངས་རྒྱས་ཀྱི་གསུང་རབ་མང་པོ་བོད་ལ་བསྒྱུར་ནས་ད་ཅིག་ལོ་བརྒྱ་ཕྲག་ཡས་མས་ཅིག་རིང་ལ་བསྟན་པ་དར་པོ་ཞེ་པོ་བྱུང་བ་རེད་དེའི་རྗེས་ལ་ཕྱི་ལོ་བརྒྱ་ཕྲག་དགུ་པའི་ནང་ལ་གླང་དར་མས་བསྟན་པ་ནུབ་པའི་རྗེས་ལ་ཡར་བོད་ལ་དགེ་འདུན་གྱི་སྡེ་མེད་པར་བྱས་ནས་རྒྱུན་རིང་པོ་ལས་པ་རེད། བསྟན་པ་ཕྱི་དར་འགོ་བཙུགས་པའི་སྐབས་ལ་ཡར་རྒྱ་གར་ནས་པཎྜི་ཏ་ཚད་དང་ལྡན་པ་གཅིག་གདན་འདྲེན་ཞུ་མ་ཐུབ་ན་འགྲིག་ས་མ་རེད་དགོངས་ནས་མངའ་རིས་ཀྱི་རྒྱལ་པོ་ལྷ་བླ་མ་ཡེ་ཤེས་འོད་དང་བྱང་ཆུབ་འོད་ལ་སོགས་པ་ཁོང་ཚོས་སྐུ་ངལ་བསྐྱོན་ནས་ལོ་ཙཱ་བ་མང་པོ་རྒྱ་གར་ལ་བཏང།

འདུག་ཞུ་བའི་སྐབས་ལ། ཨནི་བོད་ཀྱི་རྒྱལ་པོ་དེ་ཚོས་མངའ་རིས་ཀྱི་རྒྱལ་པོ་དེ་ཚོས་སྐུ་ངལ་བསྐྱོན་ནས་ཡེ་ཤེས་འོད་བཙོན་ཁང་ལ་གྲོངས། ཨནི་བྱང་ཆུབ་འོད་ཀྱིས་དེ་ནས་མུ་མཐུད་བྱས་རྒྱ་བརྩོན་འགྲུས་སེང་གེ་དང་ནག་ཚོ་ལོ་ཙཱ་བ་ལ་སོགས་པ་དེ་ཚོ་རྒྱ་གར་ལ་བཏང་ནས་དཀའ་ལས་ཁག་པོ་ཅིག་གི་ཐོག་ནས། ཇོ་བོ་རྗེ་བོད་ལ་གདན་འདྲེན་ཞུས། ཇོ་བོ་རྗེ་བོད་ལ་གདན་འདྲེན་ཞུས་པའི་རྗེས་ལ་ཡང་ཨནི་བྱང་ལྷོ་མ། ལྷ་བླ་མ་བྱང་ཆུབ་འོད་ཀྱིས་དེ་ནས་སངས་རྒྱས་ཀྱི་གསུང་གི་གནད་ཐམས་ཅད་བསྡུས་པའི་བསྟན་བཅོས་བོད་སྤྱི་ལ་ཕན་པ་ཅིག་དང། སངས་རྒྱས་ཀྱི་བསྟན་པ་སྤྱི་མཚན་གྱི་དབང་དུ་བྱས་པའི་བསྟན་པ་ཡོངས་རྫོགས་ཀྱི་གནད་བསྡུས་པ་གཅིག་གསུང་རོགས་གནང་ཟེར་ནས་ཞུས་ནས་སྐུལ་མ་བྱས་པ་ལ་བརྟེན་ནས་བྱང་ཆུབ་ལམ་གྱི་སྒྲོན་མ་འདི་མཛད། བྱང་ཆུབ་ལམ་གྱི་སྒྲོན་མ་འདི་མཛད་པའི་དབང་གིས་བོད་ལ་སླར་ཡང་བཀའ་གདམས་པའི་བསྟན་པ་དང། དེ་ནས་རིམ་གྱིས་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་ལ་སོགས་པ་སངས་རྒྱས་ཀྱི་བསྟན་པ་དྲི་མ་མེད་པ་བསྐྱར་དུ་དར་ཐུབ་པ་ཡོང་ཡ་དེ་ཇོ་བོ་རྗེའི་བཀའ་དྲིན་ལ་བརྟེན་ནས་ལྷག་པར་དུ་ལམ་གྱི་སྒྲོན་མ་འདི་མཛད་པ་ལ་བརྟེན་ནས་བྱུང་བ་ཅིག་རེད། ཇོ་བོ་རྗེ་ཨ་ཏི་ཤ། བོད་ལ་ཕེབས་པའི་སྐབས་ལ། བོད་ཀྱི་ལོ་ཙཱ་བ། མཁས་པ། གྲགས་ཅན་བགྲེས་སོང་རབ་དེ། མངའ་རིས་ལ་ཡར། ལོ་ཙཱ་བ་རིན་ཆེན་བཟང་པོ། ད་བོད་ཀྱི་བཀའ་འགྱུར་བསྟན་འགྱུར་ཚང་མ་ལ། ཞུ་དག་གནང་མཁན་གྱི་ལོ་ཙཱ་བ་དེ་རེད། ཁོང་བཞུགས་པའི་སྐབས་ལ་རེད།

མཁས་པ་ཁྱེད་རང་ནང་བཞིན་དེ་བོད་ལས་ཡུལ་གྱི་ཡུལ་གྱི་ལ་ངར་བཅད་ནས་སྐད་བཏང་བ། ཁྱེད་རང་གི་བསྟན་པ་དག་ཐེར་བྱས་ན་འགྲིག་གི་འདུག་བ། ད་དགོན་ད་ཟིང་ག་ལ་ག་དེ་ལ་ཡ་ཐེག་པ་གསུམ་དང་རྒྱུད་སྡེ་བཞིའི་ནང་ནས་བཤད་པའི་སངས་རྒྱས་ཀྱི་ཆོས་དེ་བྱས་ཏེ་ལས་དང་པོ་པའི་ས་ནས་སངས་རྒྱས་ཀྱི་ས་ཡི་བར་དུ་གང་ཟག་གཅིག་གིས་སྟན་ཐོག་གཅིག་ལ་ཉམས་སུ་ལེན་པའི་རིམ་པ་ལ་ཡ་ག་འདྲས་བྱས་ནས་བང་འགྲིག་གི་ཡིན་བ་བྱས་ནས་དེ་བཀའ་འདྲི་གནང་བའི་སྐབས་ལ་ཡ། ད་དེ་གཞུང་སོ་སོ་ནས་ཤེས་པ་ནང་བཞིན་ཉམས་ལེན་བྱེད་རྒྱུ་རེད་མ་གཏོགས་གང་ག་ཚོད་རུག་རུག་བྱས་ནས་གང་ཟག་གཅིག་གིས་ཉམས་ལེན་བྱེད་ཡག་གི་ཐབས་ལམ་ཡོད་མ་རེད་ཟེར་ཞུས་པ་རེད། ཨོ་དེ་ཞུས་དུས་སྐབས་དེ་ནས་ལོ་ཙཱ་བ་ད་འཁྲུལ་ཤག་ཇོ་བོ་རྗེས་དེ་དུས་བོད་སྐད་ཆ་ཚང་རང་མ་ཤེས་པའི་སྐབས་དེ་ཡིན་ཙང་ལོ་ཙཱ་བ་རུལ་ལོ་བྱས་ནས་གསུངས་པ་རེད། ཨ་ང་ངེས་པར་དུ་བོད་ལ་ཡོང་དགོས་པ་འདུག་བྱས་ཙང་གཞུང་ཐམས་ཅད་ཐ་དད་ཐ་དད་དུ་སློབ་སྦྱོང་བྱས་ནས་དེའི་དོན་ཤེས་པ་ཡིན་ན་ཡང།

སྒྲ་དོན་གྱི་དབང་དུ་བྱས་པ་ཡིན་ན། ནུས་པའམ་ཐུབ་པ་ཟེར་ཡག་ལ་འཇུག་གི་རེད། བྱས་ཙང་རང་གིས་ཇི་ཙམ་ནུས་པ་ད་ནུས་པ་མེད་མཁན་ཅིག་ཡིན་པ་ཡིན་ན། སྐྱེས་བུའི་ཐ་སྙད་དེ་མི་འཇུག་པ་རེད། ད་ནུས་པ་ཡོད་མཁན་ཅིག་ལ་སྐྱེས་བུའི་ཐ་སྙད་འཇུག་པ་ཡིན་ཙང། སྐྱེས་བུ་ཆུང་ངུའམ་སྐྱེས་བུ་ཐོག་མ་ཅིག་ཡིན་ན། ཁྱེད་ག་ཚད་ཅིག་ཉམས་ལེན་བྱས་ཐུབ་ཀྱི་རེད། ད་དེ་ལས་དྲག་ཙམ་ཅིག་གི་སྐྱེས་བུ་འབྲིང་ཅིག་ཡིན་ན། ག་རེ་ག་རེ་ཉམས་ལེན་བྱས་ཐུབ་ཀྱི་རེད། ད། སྤྱིལ་བུ། སྙིང་སྟོབས་ཆེ་ཤོས་ཤེས་རབ་ཆེ་ཤོས་དྲག་ཤོས་ཅིག་ཡིན་པ་ཡིན་ན་ག་རེ་ཉམས་ལེན་བྱེད་ཐུབ་ཀྱི་རེད། བསླབ་པ་གསུམ་གྱི་ཉམས་སུ་ལེན་པའི་རིམ་པ་དེ། སྐྱེས་བུ་གསུམ་གྱི་བློ་ཡི་ནུས་པ་དང་བསྟུན་ནས་བཤད་པའི་གཞུང་དེ་ལ་ཡ་བྱང་ཆུབ་ལམ་གྱི་སྒྲོན་མ། བྱང་ཆུབ་ཞེས་པ་སངས་རྒྱས་ཀྱི་གོ་འཕང། ལམ་ཞེས་པ་དེར་བགྲོད་པའི་ལམ། སྒྲོན་མ་ཟེར་ཡ་དེ། མུན་པའི་ནང་ལ། སྒྲོན་མ་བཏེགས་པ་ཡིན་ན་གསལ་པོ་ཆགས་ཀྱི་རེད་བ། ལམ་མ་མཐོང་བའི་གང་ཟག་དེ་ཚོ་ལ་མཐོང་བའི་ཆེད་དུ་སྒྲོན་མ་ལྟ་བུ་ད་དཔེའི་ཆ་ནས་མིང་བཏགས་བྱས། བྱང་ཆུབ་ཀྱི་སར་བགྲོད་པའི་ལམ་གྱི་རིམ་པ་དེ་བྱས་ཏེ་གསལ་བར་བྱེད་པའི་སྒྲོན་མ་ལྟ་བུ་ཟེར་ནས་བྱང་ཆུབ་ལམ་གྱི་སྒྲོན་མ་ཟེར་ཡག་གི་མཚན་འདོགས་སྟངས་འདུག་སེ་ཡིན་པ་རེད། སྐྱེས་བུ་ཆེ་འབྲིང་ཆུང་གསུམ་ཞེས་པའི་གོ་དོན་ཇི་ཡིན་རིན་པོ་ཆེ་མཆོག་གིས།

ད་ལྟ་ང་ཚོས་ངེས་པར་དུ་ཐུགས་ལ་བཞག་དགོས་ཡ་ཅིག་ལ་ཡ། བྱང་ཆུབ་ལམ་གྱི་སྒྲོན་མ་ཟེར་ཡ་དེ། སངས་རྒྱས་ཀྱི་ས་ལ་བགྲོད་པའི་ལམ་གྱི་རྣམ་གཞག་ཅིག་བཤད་ཀྱི་ཡོད་རེད། སངས་རྒྱས་ཀྱི་ས་ལ་བགྲོད་པའི་ལམ་གྱི་རྣམ་གཞག་ཅིག་བཤད་ཀྱི་ཡོད་པ་ཡིན་ཙང། འདིའི་ནང་ལ་བཤད་པའི་སྐྱེས་བུ་ཆུང་ངུའི་ལམ་གྱི་རིམ་པ་ཡིན་ན་འདྲ་འདུག། སྐྱེས་བུ་འབྲིང་གི་ལམ་གྱི་རིམ་པ་ཡིན་ནའི་འདྲ་དེ་གཉིས་ཆ་ལོ། སྐྱེས་བུ་ཆེན་པོའི་ལམ་གྱི་རིམ་པའི་ཡན་ལག་ཅིག་རེད། ལམ་གྱི་རིམ་པ་ལ་མཁོ་བ་ཅིག་རེད། དེ་འདྲ་སོང་བ་ཡིན་ཙང་རྗེ་བདག་ཉིད་ཆེན་པོ་ལ་སོགས་པས་ཨ་ནི་ལམ་རིམ་གྱི་ལམ་སྒྲོན་གྱི་འགྲེལ་པ་མཛད་མཁན་དེ་ཚོས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ། ཐུན་མོང་བའི་ལམ་ཟེར་བ་དེ་ངེས་པར་དུ་སྦྱར་གནང་གི་ཡོད་པ་རེད། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ། ཨ་ནི་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ། བྱང་ཆུབ་ལམ་གྱི་སྒྲོན་མའི་བརྗོད་བྱར་གྱུར་པའི། སྐྱེས་བུ་ཆུང་ངུའི་ལམ་དེ། བྱང་ཆུབ་ཀྱི་ལམ་མ་ཡིན་ཟེར་ལབ་ཡ་ཡོད་པ་མ་རེད། ད་ག་ནང་བཞིན་སྐྱེས་བུ་འབྲིང་གི་ལམ་དེ་ཡང་བྱང་ཆུབ་ཀྱི་ལམ་མ་ཡིན་ཟེར་ལབ་ཡ་ཡོད་པ་མ་རེད། བྱང་ཆུབ་ལམ་གྱི་སྒྲོན་མའི་བརྗོད་བྱར་སོང་བ་ཡིན་ཙང་དེ་གསུམ་ཆ་ལོ། བྱང་ཆུབ་ཀྱི་ལམ་རེད།

དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ། སྐྱབས་སུ་འགྲོ་བའི་བསླབ་བྱ་ལས་རྒྱུ་འབྲས་སྲུང་བ་འདུག་སེ་བྱས་པ་ཡིན་ན་ཨ་ནི་སྐྱེ་བ་ཕྱི་མ་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་ཡ་གཅིག་ཡིན་པ་ཡིན་ཙང། དམིགས་ཡུལ་དེ་སྐྱེ་བ་ཕྱི་མ་ལྷ་དང་མི་ཡི་ལུས་རྟེན་ཐོབ་ཡ་གཅིག། ཐབས་དེ་སྐྱབས་འགྲོ་དང་ལས་འབྲས་བསྒོམ་ཡ་གཅིག། སྐྱེ་བ་ཕྱི་མའི་མངོན་མཐོ་དེ་རང་གི་བདེ་བ་ཙམ་གྱི་ཆེད་དུ་དོན་དུ་གཉེར་བ་གཅིག། འོ་དེ་འདྲའི་བྱེད་མཁན་ཅིག་ཡིན་པ་ཡིན་ན་དེ་འདྲ་བ་དེ་ལ་སྐྱེས་བུ་ཆུང་ངུ་ཟེར་ལབ་གི་རེད། ད་དེ་སྐྱེས་བུ་ཆུང་ངུ་མཚན་ཉིད་པའི་སྐད་ཆ་བཤད་ཀྱི་ཡོད་པ་རེད། ཡང་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་སློབ་ཚུལ་ནི། རང་ཉིད་གཅིག་པོའི་དོན་དུ་མ་ཡིན་པར། གཞན་གྱི་དོན་དུ་སྐྱེ་བ་ཕྱི་མར་མངོན་མཐོའི་ལུས་རྟེན་བཟང་པོ་ཞིག་ཐོབ་པར་བྱས་ཏེ། རིམ་པས་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་རྒྱུའི་དམིགས་ཡུལ་བཟུང་བ་དེ་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ཟེར་གྱི་ཡོད་ལུགས་རིན་པོ་ཆེ་མཆོག་གིས།
སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པར་བློ་སྦྱང་མཁན་ཅིག་ཡིན་པ་ཡིན་ན། མཐར་ཐུག་གི་དམིགས་ཡུལ་དེ། སྐྱེས་བུ་ཆེན་པོའི་ལམ་འགྲོ་ཡ་ཡིན་དུས་སྐབས་ལ། སྐྱེ་བ་ཕྱི་མ་མངོན་མཐོ་དོན་གཉེར་དེ། རང་ཉིད་ཀྱི་དོན་དུ་གཉེར་བ་དེ་མ་རེད། གཞན་གྱི་དོན་དུ་ཐམས་ཅད་མཁྱེན་པའི་གོ་འཕང་བསྒྲུབ་ཡ་དང། ཐམས་ཅད་མཁྱེན་པའི་གོ་འཕང་ཚེ་འདི་ལ་བསྒྲུབ་མི་ཐུབ་པ་ཡིན་དུས་སྐབས་ལ། ཚེ་གཅིག་ལ་འགྲུབ་མི་ཐུབ་པ་ཡིན་དུས་སྐབས་ལ་ཨ་ནི་སྐྱེ་བ་ཕྱི་མ་མངོན་མཐོའི་གོ་འཕང་བཟང་པོ་ཅིག་ཐོབ་ནས་ཨ་ནི་ད་དུང་སངས་རྒྱས་ཀྱི་ལམ་ལ་ཡང་རིམ་པས་བསླབ་ཡག་གི་འདུན་པ་ཡོད་པ་དེ་འདྲས་ཀྱི་བྱེད་མཁན་ཅིག་ཡིན་པ་ཡིན་ན་ཁོས་མངོན་མཐོའི་གོ་འཕང་བསྒྲུབ་ཡག་དེ་རང་ཉིད་ཀྱི་དོན་དུ་གཉེར་བ་མ་ཡིན་པར་གཞན་དོན་དུ་རྫོགས་བྱང་ལ་དམིགས་པའི་བློ་གཅིག་གི་ཆ་ཤས་སུ་གྱུར་པ་ཡིན་དུས་སྐབས་ལ་ཡང

གང་ལྟར་གཅིག་བྱས་ན་རང་འདྲའི་ལས་རྗེས་མ་ལྷས་ཞུ་བ་དེ་འདྲས་ཡིན་གྱི་རེད། དེ་ཚོ་ཚང་མའི་ནང་ལ་ཡ། འཁོར་བའི་བདེ་བ་ཟེར་ཡ་དེ། སྐྱེ་བ་ཕྱི་མ། མངོན་མཐོ་ལྷ་དང་མིའི་གོ་འཕང། དེའི་ཆེད་དུ་རེད། ཚེ་འདི་ལ། ལོངས་སྤྱོད་ཆེན་པོ་ཡོང་ཡ། གཟུགས་པོ་བདེ་པོ་ཡོང་ཡ། སྐད་གྲགས་ཆེན་པོ་ཡོང་ཡ་ལ་སོགས་པ། མ་ཤི་ཚུན་ཆད་ཀྱི། འཁོར་བའི་བདེ་བ་དོན་དུ་གཉེར་བ་དེ། སྐྱེས་བུ་ཆུང་ངུ་ཡང། མིན་གསུངས་པ་རེད། སྐྱེས་བུའི་གྲངས་སུ་མི་ཚུད་པ་དེའི་རྒྱུ་མཚན་ག་རེ་རེད་ཅེ་ན། ཚེ་འདིའི་འཁོར་བའི་བདེ་བ་ཙམ་དོན་དུ་གཉེར་ཡ་དང། དེའི་ཆེད་དུ་འབད་རྩོལ་བྱེད་ཡ་དེ། དུད་འགྲོ་དང་ཐུན་མོང་བ་རེད་གསུངས་པ་རེད། ཚེ་འདིའི་ལྟོ་གྲོད་ཁོག་གང་བཙལ་ཡ། བུ་ཕྲུག་གསོ་སྐྱོང་བྱེད་ཡ། བསྡད་ས་གི་ཚང་བཟོ་ཡ། དེ་ཚོ་བྱ་དང་བྱིའུ། རི་དྭགས། ཁྱི་དང་ཞི་མི།

ཐུན་མོང་བའི་ལམ་གྱི་བློ་སྦྱང་མཁན་ཞིག་ཡིན་ན། ཐོག་མར་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་མི་ལུས་རིན་པོ་ཆེ་རྙེད་དཀའ་བ་དེ་ཆུད་ཟོས་སུ་མ་བཏང་བར། དེ་ལ་སྙིང་པོ་ལེན་དགོས་པ་དང། དེ་ཡང། སྐྱབས་གནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་ཤིང། སྐྱབས་སུ་ཕྱིན་པའི་རྗེས་སྐྱབས་འགྲོའི་བསླབ་བྱར་འབད་དགོས་ལུགས་རིན་པོ་ཆེ་མཆོག་གིས།

ཨ་ནི་ངེས་པར་དུ་འཆི་བ། ད་ལོ་བརྒྱ་བསྡད་མཁན་གྱི་མི་ཅིག་ཡིན་པ་ཡིན་ན་ཡང། ངེས་པར་དུ་ལོ་བརྒྱ་བསྡད་ཀྱི་རེད་བས་ན་དེའི་ངེས་པ་མེད་པ་ནམ་འཆི་ལ་ངེས་པ་མེད་པ། འཆི་བར་ངེས་པ་དང་ནམ་འཆི་ལ་ངེས་པ་མེད་པ། འོ་དེ་བྱས་ནས་འཆི་བ་མི་རྟག་པར་བསམ་ནས། དལ་འབྱོར་དོན་ཆེ་རྙེད་དཀའ་བསམ་ནས་དེ་འདྲ་བའི་དལ་འབྱོར་གྱི་ལུས་རྟེན་འདི་ལ། སྙིང་པོ་ཞིག་ལེན་དགོས་པ་ཡིན་པ་དེ་ཐག་བཅད། འཆི་བ་མི་རྟག་པ་དང་ནམ་འཆི་ངེས་མེད་བསམ་ནས།

འཇིགས་སྐྲག་སྐྱེས། འཇིགས་སྐྲག་དེ་ལས་སྐྱོབ་པའི་ནུས་པ། དཀོན་མཆོག་ལ་ཡོད་པ་ཡིད་ཆེས་ནས། དཀོན་མཆོག་གསུམ་ངོས་ཟིན་པར་བྱེད། ཨ་ནི་དེ་ལ་ཡ་སྐྱབས་འགྲོའི་རྒྱུ་འཇིགས་པ་དང་ཡིད་ཆེས་གཉིས་ལྡན་གྱི་ཐོག་ནས་སྐྱབས་སུ་འགྲོ་བ། སྐྱབས་སུ་འགྲོ་བའི་རྗེས་ལ་ཡ་སྐྱབས་འགྲོའི་བསླབ་བྱ། ལས་དགེ་བ་ལས་འབྲས་བུ་བདེ་བ་ཡོང་གི་ཡོད་པ་དང་ལས་མི་དགེ་བ་ལས་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ་ཐག་བཅད་ནས་ཨ་ནི་ལས་འབྲས་ཀྱི་བླང་དོར་ཚུལ་བཞིན་དུ་འབད་ཡ། ཨོ་དེ་བྱས་ཏེ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་དངོས་འདི་རེད། ད་སྐྱེས་བུ་ཆུང་ངུའི་ལམ་གྱི་རིམ་པ་ལ། སྒོམ་དགོས་ཀྱི་ཡོད་ན་ཉམས་སུ་ལེན་དགོས་ཀྱི་ཡོད་ན། བསམ་བློ་བཏང་བའི་རིམ་པ་དེ་ག་རེ་རེད་ཟེར་ན། དང་པོ་དལ་འབྱོར་དོན་ཆེ་རྙེད་དཀའ་བསམ་ནས། དལ་བའི་རྟེན་ལ་སྙིང་པོ་ལེན་དགོས་པ་ཅིག་བློ་ལ་འཁོར་བྱས། ཨ་ནི་དེ་འདྲ་བའི་དལ་བའི་རྟེན་དེ་རྒྱུན་རིང་པོ་མི་གནས་པ་འཆི་བ་མི་རྟག་པ་ཡིན་ཙང། མྱུར་དུ་ཆོས་བྱེད་དགོས་ཡིན་པ་ཞིག་བྱས། མྱུར་དུ་ཆོས་མ་བྱས་པ་ཡིན་ན་ཤི་བའི་འོག་ལ་ཡ། རྣམ་ཤེས་དེ་གཏན་མེད་དུ་མི་འགྲོ་བར་སྐྱེ་བ་གཞན་ཅིག་ལེན་དགོས་ཀྱི་ཡོད་པ་དང། དེ་འདྲ་བའི་སྐྱེ་བ་གཞན་གྱི་གནས་བབ་དེ་ཡག་པོ་ཅིག་ཡོང་གི་ཡོད་སྡུག་པོ་ཅིག་ཡོང་གི་ཡོད་ཚེ་འདིའི་ལས་དཀར་ནག་གི་བསགས་སྟངས་ལ་རག་ལས་པ་ཡིན་ཙང་ཨ་ནི་ལས་འབྲས་ཀྱི་བླང་དོར་ལ་འབད་དགོས་ཡ་དང་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་ཡ། སྐྱབས་འགྲོ་ལས་འབྲས་ཀྱི་ཉམས་ལེན་བྱེད་ཡ་དེ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་དངོས་དེ་འདུག་སེ་ཡིན་པ་རེད།

སྐྱེས་པའི་སྒོ་ནས་བསྐྱབ་དགོས་ཡ་ཅིག་རེད་ཆོས་རང་གི་རྒྱུད་ལ་ག་འདྲས་སྐྱེ་གི་རེད་ཟེར་ན། དཔེར་ན། སྲོག་གཅོད་སྤངས་པའི་ཚུལ་ཁྲིམས་ཅིག་བསྲུངས་པ་ཡིན་ན། སྲོག་མི་གཅོད་པའི་དགེ་བ་དེ་རང་གི་རྒྱུད་ལ་སྐྱེ་ཡོང་རེད། སྲོག་མི་གཅོད་པའི་དགེ་བ་དེ་རང་གི་རྒྱུད་ལ་སྐྱེས་པ་ལ་བརྟེན་ནས། སྲོག་གཅོད་ཀྱི་ལས་ངན་པ་ལས་བྱུང་བའི་འབྲས་བུ་དེ་ཟློག་འགྲོ་བ་རེད་བྱས་ཙང་ཆོས་ཀྱིས་སྐྱབས་ཚུལ་འདུག་སེ་རེད། འོན་དེ་འདྲ་ཅིག་དགེ་སྡིག་གི་བླང་དོར་ཏོག་ཙམ་ཞིབ་པ་བྱས་ནས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ལ་སོགས་པ་བསྲུངས། ལས་རྒྱུ་འབྲས་ཚུལ་བཞིན་དུ་བསྲུང་ཡ་དེ་ད་སྐྱེས་བུ་ཆུང་ངུའི་ལམ་གྱི་རིམ་པ་སྐྱེས་བུ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ། ཉམས་ལེན་བྱེད་སྟངས་ཟེར་ན་མི་འདུག་བློ་སྦྱང་སྟངས་ཟེར་ན་ད་དེ་འདྲས་ཅིག་ཡིན་པ་རེད། དེ་རིང་འདིར་མཚམས་འཇོག་ཞུ་གི་ཡིན་འཕྲོས་རྣམས་རྗེས་སུ་གསན་གྱི་རེད་དེ་དོན་དགོངས་འཇགས་ཡོང་བ་ཞུ།